མི་རྣམས་ཀྱིས་རིམ་པས་ནད་དུག་དང་མཉམ་གནས་བྱེད་དགོས་པའི་ལྟ་བ་ཆགས་ཡོད་པ་རེད། འོན་ཏེ་རྒྱ་ནག་སྲིད་གཞུང་གིས་ནད་དུག་གཙང་སེལ་གྱི་སྲིད་ཇུས་ཞེས་པ་དེ་ད་ལྟ་ད་དུང་མུ་མཐུད་ནས་ལག་ལེན་བསྟར་གྱི་ཡོད་པ་མ་ཟད། ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ཡི་པེ་ཅིང་གི་དགུན་དུས་ཨོ་རྩལ་འགྲན་ཚོགས་དང་དཔྱིད་གསར་དུས་ཆེན་ཞེས་རྒྱ་ནག་གི་ལོ་གསར་སླེབས་ལ་ཉེ་བའི་སྐབས་འདིར། རྒྱ་ནག་སྲིད་གཞུང་གིས་ད་ལྟ་གྲོང་ཁྱེར་འགའ་ཤས་ལ་སྒོ་རྒྱ་བསྡམས་ཡོད་པ་མ་ཟད་མི་འབོར་བྱེ་བ་མང་པོ་ལ་ལུས་པོའི་བརྟག་དཔྱད་བྱེད་བཞིན་པའི་གནས་སུ་ཐོན་འདུག་དེས་ན་དེ་རིང་གི་ང་ཚོའི Podcast དཔྱད་གཞི་ལས་རིམ་ནང་དུ། དེང་སྐབས་རྒྱ་ནག་ནང་དུ་ཏོག་དབྱིབས་ནད་དུག་ཁྱབ་གདལ་འགྲོ་བའི་གནས་སྟངས་དང་དེ་བཞིན་རྒྱ་ནག་གི་ནད་དུག་གཙང་སེལ་བྱེད་པའི་སྲིད་ཇུས་དེ་མུ་མཐུད་ནས་རྒྱུན་འཁྱོངས་བྱེད་ཐུབ་མིན་སོགས་ཀྱི་སྐོར་ནས་ངས་ལས་རོགས་རྒན་ཚེ་བརྟན་དབང་ཕྱུག་ལགས་དང་བགྲོ་གླེང་ཞུ་གི་ཡིན། རྒན་ལགས་ད་དེ་རིང་ཁ་སང་རྒྱ་ནག་ནང་གི་ཏོག་དབྱིབས་ནད་དུག་གཅིག་ཀྱང་མེད་པ་བཟོ་ཡ་གི་སྲིད་ཇུས་ཤིག་ལག་ལེན་བསྟར་གི་ཡོད་རེད་ད་རྒྱ་ནག་གི་ནད་དུག་འགོག་སྲུང་བྱེད་ཐབས་དེ་དང་ད་དེ་རིང་ཁ་སང་ད་འཛམ་གླིང་ཡུལ་གྲུ་གཞན་པ་དེ་ཚོ་གི་ནད་དུག་འགོག་སྲུང་བྱེད་ཐབས་དེ་གཉིས་བར་ལ་ཅིག་མི་འདྲ་ས་གཙོ་བོ་དེ་ག་རེ་ཆགས་ཡོད་གི་རེད། རེད། ད་གཅིག་ནད་དུག་སྔོན་འགོག་བྱེད་ཡག་དང་དེ་ལ་ཡང་འགོག་ཐབས་བྱེད་ཡག་གི་ཐབས་ཤེས་དེ་ཚོའི་ཐོག་ལ་ཡང་འགྱུར་ལྡོག་ཞེ་དྲག་ཕྱིན་སོང་འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོག་ལ་ཡང། ཨ་དང་པོ་གཅིག་ལོ་གཉིས་གོང་ལ་ཡང་ནད་དུག་དེ་དང་པོ་ཐོན་ཡོང་པའི་སྐབས་ལ་ཡིན་ན། སྤྱིར་བཏང་བྱས་པ་ཡིན་ན་འཛམ་བུ་གླིང་ནང་ལོག་ལ་ཡང་ད་ཐབས་ཤེས་རིགས་ཅིག་ཁ་ཤས་བརྗོད་ཡོད་རེད་གཅིག་དེ་ཡིན་ན་གང་དགོས་ལོག་མི་ལ་ཁ་རས་རྒྱག་ཡག་དང་ཨ་ནི་དོ་བའི་འདུ་འཛོམས་མ་བྱེད་ཡག་དང། ཨ་ནད་དུག་མང་པོ་ཡོད་སའི་ལུང་པ་དེ་ཚོ་ཞིག་ད་ལྷག་པར་དུ་ད་སྒོ་རྒྱབ་བྱས་ག་ཚོད་རེད་མི་བཀག་སྡོམ་བྱས་ཀྱི་བར་དུ་འགྲོ་སྐྱོད་བྱེད་དུ་མ་བཅུག་བྱེད་ཡ་ད། འདི་འདྲས་བྱེད་ཡ་དེའི་གཙོ་བོ་དེ་ཆགས་བསྡད་ཡོད་རེད། ད་ཡིན་ན་ད་ལོ་གཉིས་ཕྱིན་པའི་རྗེས་ལ་ཡིན་ན། དེ་རིང་ཁ་སང་དངོས་གནས་རྦད་དེ་འདི་གཉིས་གཉིས་མངོན་གསལ་དོད་པོའི་བྱ་ཐབས་རེད་ཅེས་ད་གཉིས་གསུབ་ཏུ་ཆགས་བས་སོ། ག་རེ་རེད་ཟེར་ན་ད་འདི་རྒྱ་ནག་གི་བྱེད་སྟངས་དེ་རེད། རྒྱ་ནག་དེ་ཡིན་ན་ད་སྔ་མོའི་བྱེད་སྟངས་འདི་ཡིན་ནའི་རྒྱལ་ཁབ་མང་པོ་ཅིག་བྱེད་གི་ཡོད་རེད་དེ་ཡིན་ན་རྦད་དེ་ནད་དུག་གཙང་སེལ་གྱི་དང་ཡང་ན་གཅིག་གིས་ནད་དུག་ཅི་ཡང་མེད་པ་ད་ནད་དུག་ཀླད་ཀོར་བཟོ་ཡ་ཟེར་འདུག་ག་ཁོ་ཚོ་དབྱིན་ཇི་དང་རྒྱ་སྐད་གཉིས་ཆ་ནང་ལོག་ཟེར་ཡ་བྱས་པ་ཡིན་ན་ད་འདིའི་དོན་དག་རེད་ཚོ་གོ་རྒྱུ་རེད་སོར་དེ་རེད་བཞག་གང་ལྟར་གཅིག་གིས་ལུང་པ་སོ་སོའི་ནང་ལོག་ལ་ཡང་ནད་དུག་ཅི་ཡང་མེད་པ་ཅིག་ཡོང་ཡག་གི་ཆེད་དུ་ད་བྱ་ཐབས་ག་རེ་བྱེད་དགོས་ཀྱི་ཡོད་ནའི་རེད་རྒྱལ་མཚམས་བཀག་འགོག་བྱེད་དགོས་ཡོད་ནའི་རེད་མི་ཁང་ཁང་པའི་ནང་བཅུག་བཞག་དགོས་ཡོད་ནའི་རེད་ད་གང་ལྟར་ཐབས་ཤེས་གང་ཡོད་བྱས་བྱས་ཡིན་ན་ནད་དུག་གཅིག་གིས་སོ་སོའི་ལུང་པའི་ནང་མ་ཡོང་ཡ་དང་ཡོད་པ་ཡིན་ན། ཡོད་པ་དེ་རྦད་དེ་ཟུར་བཀག་བྱས་བྱས་མི་གཞན་པར་རྩ་བ་ཉིད་ནས་འགོས་རུ་མ་བཅུག་བྱས་དེ་རེད་མཐོང་ཨ། ད་འདི་དང་མ་འདྲ་བ་ཡིན་ན་ད་འཛམ་བུ་གླིང་ནང་ལོག་དེ་རིང་ཁ་སང་རྒྱལ་ཁབ་མང་ཆེ་ལྷག་པར་དུ་ངས་དེ་རིང་ནང་འདི་དེ New York Times གི་གསར་ཤོག་ནང་ལོག་ད་ལྟ་རང་གཅིག་ཐོན་ཚར་དེ་གསར་འགྱུར་ཅིག་ཡིན་ཡུ་རོབ་ནང་ལོག་ལྟ་བུ་བྱས་པ་ཡིན་ན་ད་ཡུ་རོབ་རྒྱལ་ཁབ་ཡིན་ན France དང Spain དང་དེ་ཚོ་རྒྱལ་ཁབ་མང་པོ་གཅིག་ནང་ལོག་ད་གཞུང་དང་མཁས་པ་མང་པོ་གཅིག་ཟེར་ཡ་བྱས་པ་ཡིན་ན་ད་ད་ལྟ་ཡིན་ན་ནད་དུག་འདི་ཡིན་ན་ཕལ་ཆེར་རྦད་རྩ་མེད་ཞིག་བཟོ་ཡ་ཧ་ལམ་ཅིག་ཡོང་མི་སྲིད་པ་ཆགས་ཚར་བ་རེད། དེ་འདྲ་སོང་ཙང་ཨ་ད་རིང་གི Omicron ཟེར་མཁན་འདི་ནད་དུག་འདི་དམིགས་བསལ་ན་ཚ་ཁོ་རང་ག་སོ་རེད་ཅིག་གི་འགོས་བདེ་པོ་ཞིག་བྱས། ཡིན་ནོ་ལས་ཁོ་ན་ཚའི་དུག་རྫས་འདི་ནི་ཞེ་པོ་ཤུགས་ཆེན་པོ་མེད་སོང་ཙང་ན་བ་དེ་ཚོ་མང་པོ་ཆེ་ལྷག་པར་དུ་ཡིན་ནོ་སྔོན་འགོག་གི་སྨན་ཁབ་བརྒྱབ་ཡོད་པའི་མི་དེ་ཚོ་ཡིན་ནོ་ན་བ་ཡིན་ནོ་ལས་ཞེ་དྲག་ཅིག་ཆམ་པ་ན་བའི་བཟོ་འདྲ་མི་ཤིང་རྟ་ཁ་ཤས་ཁ་ཤས་དེ་སྡུག་པོ་ན་བྱས་སྲོག་ཉེན་ཡོད་པ་འདྲ་དེ་ལ་ཡིན་ནའི་སྲོག་ཉེན་གྲངས་ཀ་དེ་ཉུང་ཉུང་ཞེ་པོ་བཤད་དུས་ཙམ་པ། ད་གང་འཚམས་ཅིག་ལ་ཡང་ཡིན་ནོ་ན་ཚ་དེ་ཞེ་པོ་ཞེད་བྱས་བསྡད་བྱས་ཡིན་ནོ་ལུང་པ་སྒང་ག་སྒོ་རྒྱག་ཡ་དང་ཨ་འཚོ་བའི་རྒྱུན་ལྡན་མེད་པ་བཟོ་ཡ་དང་འདི་འདྲས་མ་བྱས་ན་དགའ་གི་རེད་ད་ག་ལེ་ག་ལེ་ག་འདྲ་གོམས་འདྲིས་བྱེད་པའི་བཟོ་འདྲ་བྱས་བྱས་ང་རང་ཚོ་རྒྱུན་གཏན་ནས་ཡིན་ན་འདི་རིམས་ནད་འདི་མང་པོ་ཡོང་གི་རེད་པ་ཆམ་པའི་རིམས་ནད་ཡོད་རེད་རིམས་ནད་འདི་ད་ཚ་བའི་རིམས་ནད་འདི་ཡོང་གི་རེད་དེ་དུས་ཡོང་དུས་ནམ་རྒྱུན་ང་ཚོ་གང་ལོ་ད་ག་འདྲ་བྱེད་སྟངས་ཀྱི་འཚོ་བའི་འགྲོ་རྒྱུན་དེ་མཚམས་བཞག་དགོས་པ་མ་རེད་དེ་འདྲའི་བཟོ་འདྲ་བྱས་བྱས་ད་ག་འདྲ་ལྷ་ཐབས་ཤེས་འདི་གཉིས་གཉིས་གཉིས་ཡིན་པའི་བཟོ་འདྲ་འདུག་ད་རྒྱ་ནག་འདི་ཡིན་ན་དེ་རིང་ཁ་སང་དམིགས་བསལ་ག་ཚོད་རེད་ཅིག་མངོན་གསལ་དོད་དོད་འགྲོ་ཡ་དེ་ཡིན་ན་འདི་ལ་ཡང་ཡིད་ཆེས་བྱེད་ངེས་ཅོ་ར་རྒྱ་ནག་ག་འདྲ་ཁོ་གཙང་སེལ་བྱས་བྱས་གཅིག་ཀྱང་ཡིན་ན་མེད་པ་བཟོ་ཡིན་ཟེར་དེ་ཐབས་ཤེས་བྱེད་ཡ་དེ་ཡིན་ན། དང་པོ་དེ་འཛམ་བུ་གླིང་ནང་དེ་རྒྱལ་ཁབ་མང་ཆེ་བས་ནི་རྒྱ་ནག་ནང་བཞིན་བྱས་འགྲོ་ཐུབ་ཡ་མ་རེད་ད་རྒྱ་ནག་ནང་ལོག་ལ་ཡ། བཙན་ཤེད་སྒོ་བརྒྱབ་བྱས་ཡིན་ན་མི་ལ་ཡ་ད་ག་འདྲ་ག་རེ་བྱས་བྱས་མནར་གཅོད་ཤ་རུས་ནས་ག་རེ་བྱས་ནས་བྱས་ཆོག་གི་རེད་ད་དེ་རྒྱལ་ཁབ་མང་པོ་ནང་ལ་ཡིན་ན་ཁོ་བྱས་འགྲོ་ཐུབ་ཡ་ཡ་མ་རེད། ཨ་གཉིས་པ་དེ་ཡིན་ན། འདི་བྱས་ནི་ཕན་ཐོགས་དང་འདིའི་འགྲོ་སོང་འགྲོ་བ་དེ་ཆེན་པོ་ཞེ་པོ་མཐོང་དུས་ཙམ་པ། འདིའི་སྔོན་ལ་དཔེར་ཆ་བཞག་པ་ཡིན་ན་སིང་ག་ཕོར་དང་ཨོ་སི་ཁྲུ་ལི་ཡ་དང་དེ་ཚོ་ཡིན་ན་ད་རྒྱ་ནག་ནང་བཞིན་བྱས་ཐོག་མ་དེ་ལ་ཡིན་ནའི་ཁོའི་ཐབས་ཤེས་དེ་བྱེད་ཀྱི་འདུག་ཨ་ཐའི་ཝན་དེ་འདྲ་བ་ལ་ཡང་ད་དེ་ཚོ་རྒྱལ་ཁབ་དེ་ཚོས་དངོས་སུ་ནས་གསལ་པོ་ཅིག་བཤད་བྱས་ཡིན་ན་ཁོ་ཚོས་ད་པེ་ཅིན་དེ་ཡོང་ཡ་མི་འདུག་བྱེད་ཀྱི་མེད་ཟེར་བཞག་ཚར་བ་རེད། གཉིས་པ་དེ་ག་རེ་རེད་ཟེར་ན་ད་རྒྱ་ནག་ལ་ཡང་ཨོ་ལིམ་པིག་གཙོ་རྩེད་འགྲན་ཚོགས་འགྲོ་ཡོད་རེད་ཟླ་རྗེས་མ་ཚོགས་ཀྱི་རེད། ད་དེའི་སྐབས་དེ་ཡིན་ན་མི་ཚང་མ་ལོག་གིས་ད་དམིགས་བསལ་ཡིན་ན་སེམས་ཁྲལ་བྱ་ཡ་ཆགས་འདུག་པ་རྒྱ་ནག་གི་བྱེད་སྟངས་དེ་ཡིན་ནའི་རིང་ནད་དུག་ཁོ་གཅིག་ཀྱང་མེད་པ་བྱས། ནད་དུག་དེ་བཀག་ཡག་གི་ཆེད་དུ་བྱེད་སྟངས་དེ་ཞེ་པོ་ཅིག་རྩུབ་སྤྱོད་ཆེན་པོ་བྱེད་ཀྱི་ཡོད་རེད་འདིར་ཚང་མ་ལོག་དོ་སྣང་བྱ་ཡ་ཆགས་བསྡད་བཞག། ལགས་སོ། ད་རྒྱ་ནག་ནང་དུ་དེ་རིང་ཁ་སང་ད་ཞིང་ཆེན་དྲུག་ནང་ལ་ནད་དུག་དེ་ཁྱབ་ཚར་འདུག་ད་དེ་སྔོན་ལ་ད་ཞི་ཨན་ལ་སོགས་པ་གྲོང་ཁྱེར་གྲོང་ཁྱེར་འགའ་ཤས་ཤིག་ལ་ཅིག་མི་རྣམས་ཀྱི་འགྲོ་འོང་བཀག་སྡོམ་བྱེད་ཆེད་དམ་དྲག་ཤུགས་ཆེན་པོ་བྱས་ཡོད་རེད། ད་དེ་རིང་ཁ་སང་རྒྱ་ནག་གིས་ཅིག་ཏོག་དབྱིབས་ནད་དུག་གཅིག་ཀྱང་མེད་པ་བཟོ་ཡ་དེ་སྲིད་ཇུས་དེ་ལག་ལེན་བསྟར་ཁག་པོ་ཡོང་བ་དང་ད་དེ་འདྲ་བྱེད་དགོས་ན་ཡང་ཅིག་མི་རྒྱུ་གཉིས་ཀྱི་འགྲོ་སོང་ཧ་ལས་པ་ཆེན་པོ་ཅིག་ཆགས་ཡོང་གི་ཡོད་རེད་ད་མ་འོངས་པར་རྒྱ་ནག་གིས་ཅིག་ནད་དུག་གཙང་སེལ་གྱི་སྲིད་ཇུས་དེ་ཅིག་མུ་མཐུད་ནས་རྒྱུན་འཁྱོངས་བྱེད་ཐུབ་ཀྱི་ཡོད་ན། བྱས་ཙང་ད་དེའི་སྐོར་ལ་ཡ་ཨ་ནི་གནས་ཚུལ་དེ་ནི་ཆེན་པོ་ཞེ་པོ་ཆགས་བསྡད་ཡོད་ས་རེད་རྒྱ་ནག་ནང་ལོག་ཡིན་ནའི་རེད་ད་རྒྱ་ནག་ནང་ལོག་མི་མང་ནང་ད་ཞེ་པོ་འདིར་གྲོས་བསྡུར་བྱས་ཡ་ཡོད་མ་རེད་ལས་ཡིན་ན་ལས་སྤྱི་དང་རྒྱ་ནག་ཕལ་ཆེར་གཞུང་དང་འབྲེལ་ཡོད་མི་སྣའི་ནང་བྱེད་ཀྱི་མེད་འགྲོ་ཞེས་ཟེར་འདུག་ཨ་ཕྱི་ལོག་ལ་བསྡད་པའི་རྒྱ་མཁས་པ་དང་ཡང་སྤྱི་དང་མི་ག་ཚོད་རེད་རྒྱ་ནག་ལ་དོ་སྣང་བྱེད་མཁན་དང་ད་དོག་ཕྱི་ལོག་རྒྱ་མི་འདི་མང་པོ་ཡོད་རེད་ཚང་མ་ལོག་ག་ཡིན་ན་ད་བགྲོ་གླེང་བྱས་གལ་ཆེན་པོ་ཞེ་པོ་ཆགས་བཞག་དང་པོ་དེ་ཡིན་ན་བཀག་འགོག་བྱས་བྱས་གཅིག་ཀྱང་མ་ཡོང་ཡ་བྱས་བཟོ་འདྲ་དེ་ཡོང་ཐུབ་རེད་མ་རེད། དཔེར་ན་ཆ་བཞག་པ་ན་ཨ་འདི་རྒྱ་ནག་གྲོང་ཁྱེར་ཤིས་ཨན་ངའི་དེ་ནི་མི་དཔེ་དེ། ཞེ་པོ་ཅིག་ཨ་ནི་ས་ཡ་བཅུ་གསུམ་ཚུད་པའི་ལུང་པ་འདི་ཆེན་པོ་འདྲ་ཅིག་རེད་ད་གྲོང་ཁྱེར་ཨན་དང་ཨ་མི་རི་ཀ་དེ་བཞིན་ཡོ་རོབ་ད་ག་ལ་མི་ག་ཚོད་རེད་རྒྱ་ནག་ཞེ་པོ་རྒྱུས་མེད་ན་ཤིས་ཨན་ཟེར་གྲོང་ཁྱེར་གོ་མྱོང་ལ་མ་མྱོང་བཟོ་འདྲ་ད་ལས་ཡིན་ནའི་ཤིས་ཨན་གྱི་མི་འབོར་དེ་ནི་ནིའུ་ཡོག་གྲོང་ཁྱེར་གྱི་མི་འབོར་བཟོ་འདྲ་རེད་འདི་གཅིག་བྱས་ན་འདི་ཙམ་ཡོད་ཀྱི་རེད་བསམ་པ་འདུག་ད་ད་ག་སེ་བཅུག་བྱས་ཡིན་ན་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་འགོ་བཙུགས་བྱས་པའི་གྲོང་ཁྱེར་སྐོར་སྒོ་བརྒྱབ་བྱས་མི་གང་ག་ཁང་པའི་ནང་བཅུག་བྱས་བཞག་པ་རེད། བཞག་ནས་གང་ཐུབ་ཐུབ་བྱས་ནས། ད་དུང་གང་ལྟར་ན་ཚ་དེ་ཐོན་ཡོང་གི་འདུག་ག། ཐོན་ཡོང་དུས་ཙམ་པ་ཡིན་ན་བཀག་ཡག་གི་ནུས་པ་དེ་ཡོད་པ་མ་རེད། ལྷག་པར་དུ་ཡིན་ན་ང་ཚོ་དེ། Omicron ཞེས་པའི་ནད་དུག་དེ་ཡིན་ན་ཞེ་པོ་ཅིག་གི་མགྱོགས་པོ་དང་འགོས་བདེ་པོ་དང་དེ་ཞེ་པོ་ཅིག་ཡོད་དུས་ད་དཔེར་ན་ཆ་བཞག་ན། ད་རེ་གལ་སྲིད་ནི་རྒྱ་ནག་གི་ད་གིན་ཁྱེད་རང་གསུམ་ནང་ཆ་བྱས་ཡིན་ན་ཞིང་ཆེན་ཁ་ཤས་ཤིག་ནང་ལོགས་ལ་ཡ། དེ་ཐོན་ཡོད་རེད། དམིགས་བསལ་ཡིན་ན་ཐེན་ཅིན། Tianjin གྲོང་ཁྱེར་ཞེས་པ་རེད། ཐེན་ཅིན་གྲོང་ཁྱེར་ནང་ལོགས་ལ་ཡ།

རྒྱ་ནག་གི་གྲོང་ཁྱེར་ནང་ལོགས་མིའི་མི་ཚོགས་ཆེ་ལོས་དང་བྱས་པའི་ཐ་དོགས་པ་ལ་ད་མི་མི་མེད་པ་དང་གཅིག་པ་རེད་བ། དེ་འདྲ་སོང་ཙང་མི་ཚོགས་ཆེན་པོ་དག་གཅིག་གི་གྲོང་ཁྱེར་ནང་ལོགས་ལ་ཡང Omicron སླེབས་བྱས་ཡིན་ན་མི་བདུན་ཅུ་ཐམ་པ་མི་ཞིག་མ་འགོས་པ་ཟེར་དུས་ད་སྤྱི་བཏང་མང་པོ་ཅིག་གིས་ད་ཡོང་མི་སྲིད་པ་ཅིག་རེད་ཟེར་བྱས་བྱས་ཟེར་མཁན་མང་པོ་ཞེ་པོ་ཅིག་འདུག་ད་འདི་ག་འདི་གལ་ཆེ་ཤོས་དེ་རེད། ཁྱེད་རང་ཨ་ནི་ད་གྲོང་ཁྱེར་གྱི་གཅིག་བཀག་ཡག་ཆེད་དུ་ད་ཨ་ནི་ད་ཤིས་ཨན་དཔེར་ན་ཆ་བཞག་ན་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ནས་བཀག་བྱས་བཞག་པ་རེད། ཁོང་ཚོས་བཤད་ཡག་གི་ད་གལ་སྲིད་རྒྱ་ནག་གཞུང་གིས་སྐྱག་རྫུན་བཤད་གི་མེད་ན་ད་ལྟ་དངོས་གནས་བཤད་གི་ཡོད་པ་ཡིན་ན། གཅིག་མི་སྟོང་ཕྲག་ཁ་ཤས་ཅིག་མི་ཤེས་ན་མི་འདུག་ཨ། ད་མི་སྟོང་ཕྲག་ཁ་ཤས་ཅིག་ན་བའི་རྐྱེན་གྱིས་མི་ས་ཡ་བཅུ་གསུམ་ཅིག་ད་ག་སེ་བཅུག་བཞག་བཞག་བྱས།

ད་ག་ནང་བཞིན་བོད་མི་ཨིན་དྲའི་སྤུ་གུ་སྐྱེ་ཡ་ཡོད་མགྱོགས་བྱེད་ད་སྐྱེ་ཆུ་ཆོག་ཡིན་ས་རེད། བའི་སྨན་ཁང་གོ་ཁྲག་ལས་ཅན་ཡང་དེའི་ནད་དུག་གི་ཁ་རས་གཅིག་གིས་ཚོད་ལྟ་ལྟ་ཡ་ཅན་དེའི་ནད་དུག་ཡོད་མེད་གིས་ལྟ་ལྟ་མ་ཐུབ་ཅན་མི་ལ་ཡ་མ་ཐེབས་ཅན་གོ་ཁྲག་བཞག་ཅིག་ཅན་ཞུ་གོ་སྤུ་གུ་ཤོར་བ་འདི་ད་དེ་འདྲས་གསུམ་དེ་ག་ད་གནས་ཚུལ་མང་པོ་ཞིབ་བཅོས་མ་ཟད་ཨ་ན་ཁ་ཤས་ཟེར་ཡ་ཅན་བས་ན་དེར་གས་ས་བས་ད་ཤི་ཡང་ནང་ལོགས་ལ་ཡང་མི་ཟམ་མང་པོའི་ནང་ལོགས་ལ་ཡང་སྟོབས་ཆེ་ས་ཡ་ཡ་ཀོང་པོ་བྱེད་ཅན་ག་ད་ཕྱི་ལོགས་འགྲོར་མ་བཅུག་བྱེད་ཅན་དེ་འདྲས་གིས་ག་ད་ཨ་ནི་ནད་དུག་གང་ལྟར་ནད་པ་ཡོང་མཁན་གྱི་མི་ཨ་ནི་ད་གཅིག་མི་སྟོང་ཕྲག་ཁ་ཤས་ཅིག་གྲངས་ཀ་དེ་ཉུང་གཏང་ཡ་ཆེད་དུ་ད་ག་རེ་གཅིག་གིས་མི་ལ་བརྡབ་གསིག་ཆེན་པོ་དང། ཨ་ནི་མིའི་འཚོ་བ་དང་ད་འདི་རྩི་གི་ཡོད་མ་རེད་ཁོང་ཚོས་ཟེར་ཡ་བྱས་ན་ད་འདུག་བ་ཨ་མི་རི་ཀ་ཡིན་ན་ནད་དུག་འདི་ན་བའི་རྐྱེན་གྱིས་མི་གྲོངས་ཤག་ཟེར་བྱས་ད་གྲངས་ཀ་ཆེན་པོ་ཞེ་པོ་ཅིག་ཡོང་གི་འདུག་གྲངས་ཀ་དེ་ཐང

ནད་དུག་འདིའི་རྐྱེན་གྱིས་གྲོངས་པ་རེད་ཟེར་གྱི་རེད་ད་རྒྱ་ནག་དེ་འདིའི་ལྡོག་ཕྱོགས་རེད་དོ་ཨང། ནད་དུག་འདི་ན་བྱས་གྲོངས་མེད་པ་ཡིན་ན་འདིའི་རྐྱེན་བྱས་བྱས་གྲོངས་མཁན་གྱི་མི་དེ་མང་པོ་ཞེ་པོ་ཅིག་ཡོད་ཀྱི་རེད་ད་དེ་ཚོ་མར་ཕྱི་ལོགས་ལ་ད་གེ་གསལ་པོ་གེ་གེ་བཤད་གི་ཡོད་མ་རེད་བ། དེ་འདི་མ་ཟད་ཡིན་ན་ཨ་ནི་ད་དཔེར་ན་ཆ་བཞག་ན་ཨ་ད་ཐེན་ཅིན་ནང་ལོགས་ལ་ཡ་ད་ན་ཚ་དེ་ངས་དེ་རིང་ཞུས་མི་ནི་གཅིག་བདུན་ཅུ་དོན་གྲངས་དང་བཞི་བཅུ་ཞེ་གྲངས་མི་ཞིག་མི་འདུག་ཟེར་གྱི་ཡོད་རེད་ད་ཡང་འདི་ནས་ཐེན་ཅིན་ནས་ཐག་རིང་པོ་ཡིན་པས་འདི་ཧི་ནན་གྱི་ཡུས་ཀྲོའུ་དང་ཨན་ཡང་དང་ལྡོག་པ་ལ་ཡང་ཐེན་ཅིན་ནས་ཡིན་ནོ་སློབ་གྲྭ་གུང་སེང་རྒྱབ་བྱས་ལོག་ཡོང་མཁན་སློབ་གྲྭ་འདི་རེད་ཚེ་ཉིད་དེ་ལ་ཡང་ཁོང་ཚོ་ལ་ལྟ་དུས་ཙམ་པ་ཁོང་ཚོ་ལ་ཡང་ཨོ་མི་ཁོ་རོན་འདུག་ཟེར་བ་ད་དེ་ལབ་དུས་ཙམ་པ་དགའ་ཆེན་བས་དེ་ཤུགས་ཆེན་པོ་ཆགས་ཡོད་པ་དེ་མི་མང་པོ་གཅིག་གི་ཚོད་དཔག་བྱས་བྱས་ནི་ད་ཁྱབ་ཚར་ཡོད་སོང་བ་ད་ག་ད་ཁོང་ཚོས་ཕའི་ཚོད་དེ་ལྟ་དུས་ཙམ་པ་ད་ཐུག་གི་མེད་པ་ཡིན་ན་སྐྱག་རྫུན་བཤད་དགོས་ཡིན་ན་ད་ཁ་ཤས་སྐྱག་རྫུན་བཤད་ཨ་ཡེ་དེ། ཁ་བརྡ་དོགས་པ་བྱེད་མཁན་མང་པོ་འདུག་བྱེད་དགོས་པའི་རྒྱུ་མཚན་དེ་ཡིན་ན། ཐེན་ཅིན་ཟེར་དུས་ཙམ་མང་པོ་ཅིག་མཁྱེན་གྱི་ཡོད་ཀྱི་རེད། པེ་ཅིང་འཁྲིས་ད་ག་རེད། པེ་ཅིང་འཁྲིས་ད་ག་བྱས་བྱས་ཡིན་ན། དོག་པ་ལས་མི་ཁ་ཤས་པེ་ཅིང་ཐེན་ཅིན་ནས་ཡིན་ན་དགོང་དག་ཁ་ལག་ཟ་ག་པེ་ཅིང་པེ་ཅིང་ཡོང་མཁན་ཡོད་ཀྱི་རེད། དེ་མ་ཟད་ངས་གོ་ཡག་བྱས་ཡིན་ན་ད་རིང་ཁ་སང་ད་པེ་ཅིང་ཁང་པ་གོང་ཆེན་པོ་ཞེ་པོ་ཅིག་ཡིན་དུས་པེ་ཅིང་ལས་ཀ་བྱེད་མཁན་མི་མང་པོ་ཅིག་ཡིན་ན་ཐེན་ཅིན་ཁང་པ་ཉོས་བྱས་ཡིན་ན། ད་ག་འདྲ་ཞོགས་ཀས་ད་དགོང་དག་ཕར་ཚུར་འགྲོ་གི་ཡོད་པ་རེད་ཟེར། བྱས་ཙང་གལ་སྲིད་ཐེན་ཅིན་ལ་ཡ་ན་ཚ་འདི་ཞིག་ན་བྱས་འདུག་གི་ཡོད་པ་ཡིན་ན། ད་པེ་ཅིན་ལ་ཡ་ན་ཚ་འདི་ག་ད་ཁོ་འདི་ག་འདྲ་ས་མཚམས་བརྒལ་བྱས་མ་ཡོང་བ་བྱེད་སྟངས་མ་ཤེས་པ་ཟེར་བ་འདི་ཡིན་དུས་ཡིན་ན་ད་པེ་ཅིན་ལ་ཡ་ཨོ་ལིམ་པིག་ཚོགས་ཚོགས་རན་ཡོད་རེད་དེ་འདྲས་སོང་ཙང་གཞུང་གིས་པེ་ཅིན་ཕྱི་ལ་ཡ་གསལ་པོ་མ་བཤད་ཡ་དང་དེ་འདྲས་མང་པོ་ཞེ་པོ་ཅིག་ཡོད་རེད་བཤད་ཀྱི་ཡོད་རེད་ཨ་འདི་ག་འདྲས་དེ་ལ་གལ་ཆེ་ཤོས་ཅིག་ག་རེ་འདུག་ཟེར་ན། དཔེར་ན་ཆ་བཞག་ན་ཨ་མི་རི་ཀའི་ནང་ལོགས་ལ་ཡ་ཨ་མི་རི་ཀའི་ད་སྔོན་འགོག་གི་སྨན་གྱི་ད་མཁས་ཤོས་དེ་ཡིན་ན། ཨེམ་ཆི་ཏི་ཧྥའོ་ཆི་ཟེར་མཁན་དེ་རེད་ད་ཁོ་རང་ཨ་མི་རི་ཀ་ནང་སྐད་གྲགས་མཁས་ཤོས་ཡིན་པ་མ་ཟད་ཡིན་ན་འཛམ་བུ་གླིང་ནང་ལ་ད་སྐད་གྲགས་ཆེ་ཤོས་བྱས་བྱས་ཨ་ནི་ད་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡ་འགོས་ནད་སྔོན་འགོག་གི་དོགས་པ་མཁས་པ་དེ་ཚོ་མང་པོ་ཅིག་ཡིན་ན་སློབ་མ་དང་འདི་འོ་ཁོ་རང་གིས་གང་ལྟར་འདི་རེད་ཤག་ཨེམ་ཆི་ཏི་ཧྥའོ་ཆིས་གསུང་ཡག་བྱས་པ་ཡིན་ན་ལས་རྟགས་ཕལ་ཆེར་ཨང་དེ་ཨོ་མི་ཁོ་རོན་ཟེར་མཁན་དེ་ཕལ་ཆེར་མི་མང་ཆེ་ཤོས་ན་གི་རེད་ཨ་ནང་སོ་ནན་ག་ལེ་ག་ལེ་བྱས་ཁོ་ད་ནད་ཡམས་དེ་ག་ལེ་ག་ལེ་ད་མཇུག་སྒྲིལ་ས་རེད། ཁོ་རྗེས་མ་ནས་ཞེད་ཡག་མེད་པ་ཆགས་འགྲོ་གི་རེད་ཟེར་བྱས་ཁོ་རང་ག་འདྲ་གསུང་ཁོག་རེད། ད་གལ་སྲིད་འདི་འདྲས་ཡིན་པ་ཡིན་ན་ད་ད་འདི་ཌོག་ཊར་ཧྥའོ་ཆི་གཅིག་པོ་མིན་པའི་མི་མང་པོས་མཁས་པ་མང་པོས་ཟེར་འདུག་ག་ད་འདི་འདྲས་ཡིན་པ་ཡིན་ན་འཛམ་བུ་གླིང་ནང་ལོགས་ལ་ཡ་ད་རིང་ཨོ་མི་ཁོ་རོན་འདི་ན་བྱས་ཡིན་ན་མི་མང་ཆེ་བ་ཅིག་ལ་ན་ཨ་ན་ཡག་གི་ཁོ་སྔོན་འགོག་གི་ནུས་པ་དེ་སླེབས་འདི་ག་འདྲས་ཡིན་ན་ད་རིང་གལ་སྲིད་ཡིན་ན་ད་ཅིག་སྔོན་འགོག་སྨན་ཁབ་ཨ་མི་རི་ཀའི་ནང་ལ་ཡ Pfizer དང Moderna དང་འདི་ཚོ་བྱས་རྒྱག་ཡག་ཡོད་རེད་པ་དེ་ཚོ་བརྒྱབ་བྱས་ཡིན་ན་དེ་ཚོ་བརྒྱབ་ཐག་ན་ཨ་ཞེ་པོ་ཞེ་པོ་སྡུག་པོ་ནི་ཧ་གོ་འདུག་ཨང་ད་འདི་ག་བྱས་བྱས་ཡིན་ན་འཛམ་བུ་གླིང་ཁ། ཧ་ལམ་གཅིག་ཁོ། ད། མ་ཚང་མི་མང་པོ་ཤི་བ་རེད་དངོས་གནས་ཐབས་སྡུག་གནས་ཚུལ་ཞེ་པོ་བྱུང་བ་དེ་རེད། དེ་གས་ཁོ། ག་སོ་རེད་དེ་ནས་ཅིག་ཐག་བས་སོ་དེ་སོ་རེད། ཅིག་བྱས་ཚར་དུས། ཅིག་བྱེད་དུས་ཙམ་པ་ཨ་ད་རྒྱ་ནག་གི་བྱེད་སྟངས་འདིའི་རྐྱེན་པས། ད་རྒྱ་ནག་གཞི་ནས་འགོ་བཙུགས་རྒྱུ་རེད་བྱས། ཅིག་བྱས་ན། ཁོའི་ན་ཚའི་ཅིག་ནད་ལབ་འདོད་ར་བ། ད་ཡང་རྒྱ་ནག་གཞི་ནས་ཁ་སང་རྒྱ་ནག་ནང་ལོགས་མི་མང་ཆེ་ཤོས་ན་ད་ན་རྒྱུ་རེད་འདི་ག་ད་རྒྱ་ནག་གི་སྔོན་འགོག་སྨན་ཁབ་དེ་ཡིན་ན་ད་མང་པོ་ཅིག་གིས་ད་རིང་དཔེར་ན་ཆ་བཞག་ན་ད་རིང་རང་དེ་གི་གསར་འགྱུར་ནང་ག་རེ་འདུག་ཟེར་ན་བི་གེ་ཨ་ནི་སིང་ག་པུར་ལ་ཡང་ཞིབ་འཇུག་བྱས་པ་ཅིག་ལྟ་དུས་ཙམ་པའང་ད་ད་འཛམ་བུ་གླིང་ནང་སྔོན་འགོག་སྨན་ཁབ་མང་པོ་ཅིག་ཡོད་རེད་དེ་ཚོའི་ནང་ནས་ཤུགས་ཆེ་ཤོས་དང་ནུས་པ་ཆེ་ཤོས་དེ་ཡིན་ན Moderna ཟེར་མཁན་དེ་རེད་ཤག་དེ་ནས་ཨ་ནི Pfizer དེ་རེད་ཤག་ཨ་དེ་ནས་ཁོང་ཚོ་བང་རིམ་བསྒྲིགས་ཤག

རེད་ད་དེ་ངས་བྱས་ན་དཀའ་ངལ་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་དཀའ་ངལ་ཆེན་པོ་ཆགས་དགོས་ཡ་དེ་ནི་ད་ལྟ་ཁྱེད་རང་གསུམ་ནང་བཞིན་རེད། རྒྱ་ནག་གི་ཨ་ནི་ག་ད་ནད་དུག་དེ་དང་པོ་འགོ་བཙུགས་དུས་ནས་ཀྱི་ད་ལྟ་བར་དུ་ཁོ་ཁོ་རང་ཚོ་ཆབ་སྲིད་དང་འབྲེལ་བ་ཞེ་པོ་ཅིག་ལྷག་པར་དུ་ཞི་ཅིན་ཕིང་གི་དང་འབྲེལ་བ་ཞེ་པོ་ཅིག་བཟོས་སོང་ཨ། བཟོས་བྱས་ཡིན་ན་ད་འདས་པའི་ལོ་གཉིས་ནང་དངོས་གནས་རང་གནས་ཚུལ་དངོས་གནས་ག་རེད་ཟེར་ན་ཨ་མི་རི་ཀའི་ནང་དུ་ཆ་བཞག་པ་ཡིན་ན་དངོས་གནས་ནད་དུག་དེ་ན་བའི་རྐྱེན་པས་མི་སྐོར་སྟོང་ཕྲག་དེ་གས་དེ་འདས་གྲོངས་སོང་པ་རེད། སྤྱི་ཚོགས་སྡབ་བསིལ་དེ་གས་བྱུང་མི་སྟོང་ཕྲག་དེ་གས་ན་པ་རེད། དེ་འདྲ་བྱས་བྱས་ད་རྒྱ་མིའི་ཞེ་པོ་ཅིག་སྤོབས་པ་བྱས་བྱས་ཡིན་པས་ད་རྒྱ་ནག་ནང་བཞིན་ད་ནད་དུག་དེ་སྔོན་འགོག་བྱེད་ཐུབ་མཁན་དེ་ཡོད་མ་རེད་ཟེར་བྱས་ད་ཨ་མི་རི་ཀའི་ནང་སྡུག་པའི་སྡུག་རབས་ད་དེ་འདྲའི་ཞེ་པོ་ཅིག། བཤད་བྱས་ད་གང་ལྟར་ཧང་རི་པོ་ཏོ་འདིའི་ཁོའི་མ་རྩ་རེད་བྱས་བྱས་ཡིན་ན་ཞི་ཅིན་ཕིང་གིས་ལས་ཀ་འཇོན་པོ་ཡོད་པ་དང་འདིའི་མ་རྩ་རེད་བྱས་བྱས་ཁོའི་ང། རྒྱ་ནག་མི་དམངས་ལ་ང་རྒྱལ་སློང་བ་དང་འཛམ་བུ་གླིང་སྟོན་ཡག་རེ་ད་བྱས་ཏེ་གོ། ད་འདི་བྱས་ཚར་དུས་ཙམ་པ། ད་ཁོ་པའི་ཆབ་སྲིད་ཀྱི་བེད་ཁོ་ཚོ་ཕའི་ལྟད་མོ་ཟེར་ནའི་སྟོན་ཡག་ཅིག་བཟོས་ཚར་དུས་ཙམ་པ། ད་ཁོ་ལ་ཡང་ནོར་འཁྲུལ་ཡོད་པ་ཡིན་ནའི་ལས་ཁོ་ཚོས་ནོར་འདི་ད་ཕལ་ཆེན་དེ་འགྱུར་ལྡོག་བཏང་དགོས་འདུག་ཟེར་བྱས་ད་འདིའི་སྒང་ནས་སྡིངས་ཆ་དེ་ནས་མར་བབ་བྱས་ཡིན་ཚེ་འགྱུར་ལྡོག་བཏང་ཡག་དེ་ཡིན་ན་ད་ཞེ་པོ་ཅིག་ཁག་པོ་ཆགས་བསྡད་པ་རེད་གལ་སྲིད་ན་ཚ་དང་ཚན་རིག་དང་དེ་འདྲས་གཅིག་པོ་ཡིན་པ་ཡིན་ན་ཨོ་ད་ཁ་སང་གི་ང་ཚོས་བརྟག་དཔྱད་བྱེད་དུས་འདུག་སེ་རེད་བཞག་ད་ད་འདི་བརྟག་དཔྱད་བྱེད་དུས་ཙམ་པ། ན་གང་ལྟར་དེ་འགྱུར་ལྡོག་ཕྱིན་བཞག་ད་ང་ཚོ་དེ་ལས་ཀ་དེ་འགྱུར་ལྡོག་ཕྱིན་བཞག་ལབ་ན་གོ་སྐྱོན་གང་ཡང་ཡོད་མ་རེད་པ་ད་ཡིན་ན་ཡང་དེ་རྒྱ་ནག་གི་ཏོག་དབྱིབས་ནད་དུག་བཀག་ཡག་གི་ཁོ་ཚོའི་ཐབས་ཤེས་དང་སྲིད་ཇུས་དང་དེ་ཚོ་ཚང་མ་ལོག་ཡིན་ན་ད་ཞི་ཅིན་ཕིང་དང་ཐད་ཀར་འབྲེལ་བ་བྱས་བྱས་བེད་ད་ཁོ་ཚོས་ཆབ་སྲིད་གནད་དོན་བཟོས་བཞག་ཡག་རེད་དེ་འདྲས་ཅིག་བཟོས་པའི་སྐབས་དེ་ཡིན་ན་ཕལ་ཆེན་འགྱུར་ལྡོག་བཏང་ཡག་ས་དེ་ཞེ་པོ་ཅིག་ཁག་པོ་བྱེད་ཀྱི་རེད་བསམ་གྱི་འདུག་ཨ་གཉིས་པ་དེ་ངས་ད་གིན་ཞུས་པ་ནང་བཞིན་བྱས་ཡིན་ན། ཁོང་ཚོའི་གི་ཏོག་དབྱིབས་ནད་དུག་གི་སྔོན་འགོག་སྨན་ཁབ་དེ་རྒྱ་ནག་ནང་རྒྱག་ཡག་དེ་རྒྱ་མིས་བཟོས་རྒྱུ་དེ་ཤུགས་ཐོན་མི་འདུག་གསུངས་ཨ། ད་དེ་ཡིན་ཡང་ཁོ་རང་ཚོ་ཞེ་པོ་ཅིག་འབོར་ཆོག་བྱས་ད་དཔེ་འཛམ་བུ་གླིང་ན་ཡག་ཤོས་ཡིན་པའི་ཡིན་རབས་བཤད་དུས་ཙམ་པ་ད་གང་འཚམ་ཅིག་འདི་གཡུགས་བཞག་བྱས་ཡིན་ན་ཕྱི་ནས་ཉོས་བྱས་ཡིན་ན་རྒྱ་ནག་ནང་རྒྱག་ཡག་དེ་ཕལ་ཆེན་ཡང་ངོ་ཚ་ཁ་སྐྱེངས་རེ་བྱུང་བྱས་ཕལ་ཆེན་བྱེད་མདོག་ཁ་པོ་མ་རེད་བསམ་གྱི་འདུག་ཨ། འདི་ག་འདི་ཡིན་ན་ད་ད་ལོའི་ལོ་དེ་ཨ་ཞི་ཅིན་ཕིང་ངོས་ནས་བཤད་ན་ཞེ་པོ་ཅིག་གིས། གལ་ཆེན་པོ་ཆགས་བསྡད་ཡོད་རེད་ག་རེ་རེད་ཟེར་ན་ཞི་ཅིན་ཕིང་ད། ལས་དུས་གཉིས་པ་མཇུག་སྒྲིལ་ལས་དུས་གསུམ་པ་དེ་ད་གང་ལྟར་རྒྱ་ནག་གི་དེ་སྔོན་བྱེད་མ་མྱོང་ཅིག་བྱེད་ཀྱི་ཡིན་ཟེར་གྱི་ཡོད་རེད་པ་དེ་བྱེད་དུས་ཁོའི་ཆབ་སྲིད་ལས་འགན་དེ་ཡིན་ན་དམིགས་བསལ་ཡིན་ན་ཞེ་པོ་ཅིག་གིས་གལ་ཆེན་པོ་ཆགས་བསྡད་ཡོད་བསམ་གྱི་འདུག་པེན་ཅེ་ཧྲིན་ད་རིང་ཞི་ཨན་ཡ། སྒོ་བརྒྱབ་པ་དེ་ནས་ངེད་ཚང་ཆབ་སྲིད་འགྱུར་ལྡོག་ཅིག་ག་རེ་གཏོང་ཟེར་ན། འདས་པའི་ཡིན་ན་ལོ་གཉིས་ནང་ལོགས་ལ་ཡང་ད་རྒྱ་ནག་ནང་ལོགས་ལ་ཏོག་དབྱིབས་ནད་དུག་དེ་ཁྱབ་གདལ་ཆེན་མ་བྱུང་ཙང། རྒྱ་མིའི་མི་མང་ཚོའི་ནང་ལོགས་ལ་ཡང་དངོས་གནས་ཡང་དེ་ཡང་ག་ཚོད་རེད་དགའ་པོ་བྱེད་མཁན་མང་པོ་འདུག་ཨ་ད་དངོས་གནས་ང་ཚོའི་དཔེ་ད་ཞི་ཅིན་ཕིང་གི་འདི་འོག་ལ་ཡང་དངོས་གནས་ང་ཚོ་དཔེ་ཡག་པོ་བྱེད་ཐུབ་སོང་འཛམ་བུ་གླིང་རྒྱལ་ཁབ་གང་ག་ལས་ཡག་བྱེད་ཐུབ་སོང་བྱས་ཁོ་རང་ཚོ་ལ་ཡང་མི་མང་ནང་ལོགས་ད་ཚང་མ་དེ་ཡིན་ནའི་མིན་ནའི་སྤྱིར་བཏང་རེད་ཅེས་བལྟས་པ་ཡིན་ན་ད་ཁོའི་མི་མང་ནང་ལོགས་ལ་འདི་ལ་རྒྱབ་སྐྱོར་བྱེད་མཁན་ཤུགས་ཆེན་པོ་བྱུང་སོང་ཨ་ད་དེ་ད་རིང་ཞི་ཨན་བྱས་དེ་ཡིན་ཡང་འདི་ལ་ཡང་འགྱུར་ལྡོག་ཕྱིན་བཟོ་འདྲ་པོ་འདུག་ད་མ་ཚང་གཅིག་གིས་རྒྱ་ནག་གཞུང་གིས་བཀག་འགོག་བྱས་མང་པོ་བྱེད་ཁོ་ཚོ་ལས་ཡང་དྲ་ལམ་སྒང་བལྟས་ད། གཞུང་གི་བྱེད་སྟངས་འདི་ལ་སྐྱོན་བརྗོད་བྱེད་མཁན་དེ་མང་རུ་ཞེ་དྲག་འདུག་འདི་འདྲ་སོང་ཙང་ད་རྗེས་མ། གལ་སྲིད། གཅིག་གིས་ཨ་ནི་དེ་སྲིད་ཇུས་འདི་རྒྱུན་འཁྱོངས་བྱེད་མ་ཐུབ་བྱས་གང་ལྟར། ཨོ་མི་ཀི་རོན་ནད་ཡམས་མང་མང་མང་རུ་ཕྱིན་རྒྱ་ནག་ནང་ལོགས་ལ་ཡ་འཛམ་བུ་གླིང་གཞན་པ་དེ་ཚོ་དྲག་འགྲོ་དུས་རྒྱ་ནག་ནང་སྡུག་རུ་ཕྱིན་པ་ཡིན་ན།